དེ་འདྲ་ཅི་ལ་འཕྲད་ཟེར་ན། དེར་བརྟེན་ང་ཚོ་བོད་རིགས་རེ་འགའ་རེ་འགའ་ལས་ནི་དེ་འདྲ་ཡི་མི་དང་གཉེན་སྒྲིག་བྱེད་ཀྱི་ནི་ལྟ་བ་ལོག་ཅིག་ནི་དེ་འདྲ་ཆགས་འགྲོ་གི་བས་རྫགས་རྩོད་དུ་བ་མེད་མང་པོ་ཞེ་ཅིག་འདུག། དེ་ཚོ་སོ་སོའི་སྐལ་བ་དེ་བས་ཆེས་རེད་བ་དང་པོ་སྐྱེ་ས་དེ་སོ་སོའི་སངས་རྒྱས་ཀྱི་བསྟན་པ་ཁས་ལེན་གྱི་ནང་པ་སངས་རྒྱས་པའི་རིགས་སུ་སྐྱེས། ཨ་ནི་རྗེས་མ་སོ་སོ་ཡི་སྤྱོད་པ་གིས་ནི་སངས་རྒྱས་བསྟན་པ་ལ་རྒྱབ་ཀྱིས་ཕྱོགས་ཀྱིས་ནི་ཕྱིན། ལྟ་བ་ཕྱིན་ཅི་ལོག་ཏུ་འགྲོ་དེ་གྱིས། ཨ་དེ་འདྲ་འཛག་ཐུག་དུ་འོང། ཨོ་དེ་འདྲ་མ་བྱེད་པས་དེ་ང་ཚོ་ལྟོ་ཡག་པ་རེད་བསམ་ས་ནི་མེད། རེ་འགའ་ནི་ལྟར་སྣང་ཆོས་ཀྱིས་བྲིད་ཟེར་དེ་རེད། ལྟར་སྣང་གི་ཆོས། ཆོས་ཅིག་ཡིན་བསམ་ས་འདྲ་མ་བྱས་ན་ཆོས་ལྟར་སྣང་རེད་ཆོས་མ་ཡིན་པ་ཅིག་རེད་བ། ད་ལྟ་ང་རང་ཚོ་ཡང་དེ་འདྲ་བྱེད་བྱེད་བ་རེད་ཆོས་ཁས་ལེན་གྱི་འདུག་ཤག་དགའ་ཤིས་དགའ་ཤིས་ཡིན་ཆོས་མ་ཡིན་པ་ཅིག་ལ་ཆོས་རེད་བསམ་ས་འདྲ་མ་བྱས་ཨུ་ཚུགས་བྱས་ནས་དཀའ་ལས་རྒྱག་ཅི་ནས། ཨ་དེ་འདྲ་བྱེད་ཁྱེད་རྫ་ཐོ་དུང་ཨ། ཨུ་ཚུགས་ཆོས་བྱེད་སྟོང་ཤི་གཡོག་མི་རོགས་ཆོས་དང་ཆོས་མ་ཡིན་པ་ཡི་ངོ་མི་ཤེས་ཡི་ས་ཨ་ནི། སོ་སོ་ཡི་དཀའ་ལས་རྒྱག་དགོས་རེད་ང་དེ་ཆོས་ཡིན་བསམ་ས་རིམ་བྱེད་དྲིན་གོ་རེད་དྲིན་གོ་ཨུ་ཚུགས་ཁོ་ཕན་ཡ་གེ་གེ་ཡོད་མོ་ད་དཀའ་ལས་ག་རང་རྒྱག་པའི་ཆ་དོ་ཞོ་ལ་ཕྱིན་ཅི་ཨ་ལྟར་སྣང་གི་ཆོས་ཟེར་ནི་དེ་འདྲ་རེད་ལ་ལ་ནི་གཏི་མུག་རྨོངས་པར་འགྱུར་ཟེར་ལ་ལ་ནི་གཏི་མུག་དབང་གིས་རྨོངས་པ་ལ་འགྱུར་རྒྱུ་ནི་གེ་གེ་མི་ཤེས་པ་རེ་གེ་རེད་ཟེར་དུས་ད་རེས་བླ་མའི་ཐུགས་རྗེ་ཡིས་ནི་ཉིས་སོང་སོང་གཅིག་བརྒྱད་ལས་ཐར་ཟེར

ཚེ་ལོ་བརྒྱ་པའི་དུས་སུ་བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པ་བྱོན་ཅིག་ནས་ཡ་ཐོག་རིང་པོ་དེ་དག་ག་རྫོགས་འགྲོ་དགོས། དེ་ནས་སླར་ཡང་ཚེ་ལོ་བཅུ་པ་བར་དུ་འགྲོ་ཡང་ཡར་ཡར་ཕྱིན་ཕྱིན་ནས་ཀ་པ་པ་བརྒྱད་ཁྲི་གྱི་བར་དུ་འགྲོ་དགོས་རེད་ཚེ་ལོ་བརྒྱད་ཁྲི་བར་དུ། ཚེ་ལོ་བརྒྱད་ཁྲི་ནས་ཡང་མར་མར་ཐོག་མར་འགྲོ་ཡའི་འགོ་བཙུགས་དེ་ཀོ་ལ་ཡ་ནས་རྒྱལ་བ་བྱམས་པ་མགོན་པོ་བྱོན་དགོས་ལ་དུ་ཟ་བྱེད་བྱས་ནས་ང་ཚོ་བསྐལ་བཟང་གི་སངས་རྒྱས་སྟོང་ཟེར་གྱི་དུས་དེ་འདྲ་བྱུང་གི་མི་རེད་དུས་སྒྲོན་མེའི་བསྐལ་པ་བཟང་པོར་སྐྱེས་ཟེར་དེ་རེད།

སངས་རྒྱས་བསྟན་པ་ནུབ་ཚར་བ་ཡིན་ན། སྒྲོན་མེའི་བསྐལ་པ་ཡིན་པ་ཡིན་ནའི་སངས་རྒྱས་བསྟན་པ་ནུབ་ཚར་བའི་ཁ་ཚུལ་དེ་ཡང། རྟོགས་པ་གཅིག་གི་གེགས་ཡོད་མ་རེད། དགོངས་བརྒྱུད་ནི་རྟོགས་པ་གཅིག་མ་རེད། ཆོས་ལ་སློབ་གཉེར་བྱེད་ཁེགས་ཡོད་མ་རེད་ལ་སློབ་གཉེར་བྱེད་པའི་དབང་དུ་གཏོང་བའི་གེགས་ཡོད་མ་རེད། ད་ལྟ་ང་རང་ཚོ་བསྟན་པ་ས་མཐའ་དུས་མཐའ་གི་དུས་ལ་སྐྱེས་པ་ཡིན་ས་ནི་སྐལ་བ་བཟང་པོ་རྐྱང་རྒྱུག་བྱུང་བར་དུ་ཡུལ་དུ་སྐྱེས་ཟེར་དེ་རེད། ནོར་བློ་རིག་མ་ལྐུགས་དབང་པོ་ཚང་ཟེར།

སུ་བསྡུས་པ་ཡིན་ན་སྡེ་སྣོད་གསུམ་ཟེར་གྱི་ཁོངས་སུ་བསྡུ་བ་རེད། འོ་དེ་ལ་ངེས་པ་རྙེད་ཟེར་དེ་དག་ག་རེ་ཟེར་བ་རེད་ད་དེ་ལ་དད་པ་ཙམ་གྱིས་སྐྱེས་པ་དེ་འདྲ་ཅིག་ལ་བཞག་འགྲིག་རེད། དེ་ངེས་པ་རྙེད་པ་ལ་དེའི་བརྗོད་བྱ་ཤེས་དགོས་ཅིག་རེད་བ། སྡེ་སྣོད་གསུམ་བརྗོད་བྱ་དེ་ཨ་ལས་ང་རང་ཚོས་གཞི་ནས་སྦྱོང་རྒྱུ་རེད་བ། ལྷ་ཆོས་སྡེ་སྣོད་གསུམ་ལ་ངེས་པ་རྙེད་ཟེར་དེ་དེ་ལ་དད་པ་ཡོད་བ། སངས་རྒྱས་ཀྱི་བཀའ་ལ་དད་པ་ཡོད་བ་ལས་རྒྱུ་འབྲས་ལ་དད་པ་ཡོད་བ། ཨ་ཏོ་ཟེར། རྗེ་སངས་རྒྱས་དངོས་འདྲ་བླ་མ་མཇལ་ཟེར།

ཨོ་དེ་གསུངས་པ་རེད་བ། ཨོ་དེ་ཟེར་དགོས་ཡ་དེ་ག་རེ་ཟེར་ན། ཨ་ཏི་ཤ་ཀྱི་གདོང་ང་དེ་ཡིན་ན། ཚིག་ཉུང་ཉུང་གཅིག་མ་གཏོགས་མེད་པ་ཡིན་ན་དོན་ཡོངས་སུ་རྫོགས་པ་གོང་ཁ། ཆ་ཚང་བ་གཅིག་ཉམས་སུ་ལེན་པ་ཡོད་པ་རེད། བསྟན་པ་ཐམས་ཅད་གྲུ་བཞི་ལམ་གྱིས་འཁྱེར་ཤེས་པ་ང་ཡི་བླ་མ་ཟེར་གྱི་འདུག་རྒྱལ་བ་འབྲོམ་སྟོན་པ་གིས། གྲུ་བཞི་ལམ་གྱིས་འཁྱེར་ཤེས་པ་ཟེར་ཡ་དེ། ག་རེ་ཟེར་ན། ལག་པ་ག་པར་འཆངས་པ་ཡིན་ན་མགོ་ལ་འཆངས་པ་ཡིན་ན་འདྲ་བར་མཚམས་བར་ལ་འཆངས་པ་ཡིན་ན་གཞུག་ལ་འཆངས་པ་ཡིན་ན་འདྲ་གདམས་ངག་ཡོངས་སུ་རྫོགས་པ་ཆ་ཚང་ཁ་ཆ་ཚང་ཉམས་སུ་ལེན་རྒྱུ་ཡོད་རྒྱུ་དེ། དཔེར་ན་ང་ཚོ་ཡོན་ཏན་གཞིར་གྱུར་མ་དེ་ཚིག་ཁ་ཤས་ཅིག་ལས་ཡོད་མ་རེད་བ། དཔེ་ཆ་གཅིག་གི་ཤོག་བུ་ཕྱེད་ཀ་ཙམ་གཅིག་མ་གཏོགས་ཡོད་མ་རེད་དེ། སོ་སོས་འཛིན་པ་ཡིན་ན་ཆུ་ཚོད་སྐར་མ་ཁ་ཤས་ཅིག་གི་བློ་ལ་འཛིན་ཐུབ་རུང་དེ་དེའི་ནང་ལ་གདམས་ངག་ཡོངས་སུ་རྫོགས་པ་ཆ་ཚང་གཅིག་དེ་བསྡུས་ཚར་བ། ཨོ་དེ་འདྲ་བྱས་ནས་ཚང་ཟེར་དེ་དེ་འདྲ་ཅིག་ཟེར་གྱི་རེད་ཤོག་གུ་མང་ཉུང་ལ་བལྟ་གི་མ་རེད། ཤོག་གུ་མང་པོ་ཡོད་པ་ཡིན་ནའི་འབྲས་བུ་ཡི་ཆ་ནས་ཡོངས་སུ་རྫོགས་པ་ཡོད་པ་ཡིན་ནའི་རྒྱུ་ཡི་ཆ་ནས་མེད་མཁན་དེ་འདྲ། ཡང་འགའ་ཞིག་འགའ་ཤས་རྒྱུ་ཡི་ཆ་ནས་ཡོངས་སུ་རྫོགས་པ་ཡོད་པ་ཡིན་ནའི་འབྲས་བུའི་ཆ་ནས་མེད་མཁན། ཡང་རྒྱུ་འབྲས་གཉིས་ཀ་ཡི་ཆ་ནས་ཡོད་པ་ཡིན་ནའི་བར་མཚམས་བར་ལ་དེ་བས་ཆད་སྡོད་མཁན། དེ་འདྲ་ཡིན་ནའི་ཤོག་གུ་མང་པོ་ཡོད་པ་ཡིན་ནའི་ཚང་བ་ཟེར་དེ་མ་རེད། ཚང་བ་ཟེར་དེ་མགོ་ནས་གཞུག་བར་དུ་ཚང་བ། མ་ནོར་གསུངས་ཡ་དེ་ཡིན་ན་ཡང་ན་ཡང་ཚང་བ་ཙམ་གྱིས་མ་ཟད་པར་ལམ་ནོར་བཞག་མཁན་དེ་འདྲ་མ་ཡིན་པ། བར་མཚམས་བར་ལ་དེ་འདྲ་ནོར་སྡོད་མཁན་མགོ་ལ་ནོར་སྡོད་མཁན་གཞུག་ལ་ནོར་སྡོད་མཁན་དེ་འདྲ་མ་ཡིན་པ། འོ་དེ་འདྲའི་ཚང་ལ་མ་ནོར་བའི་ལམ་དང་མཇལ་བ་རེད་བ་དེ་དཀའ་ལས་ཁག་པོ་ཞེ་དྲག་རེད་ད།

དེ་ནས་ལོ་དང་པོའི་ཆུ་ལ་རབ་ཏུ་བྱུང་བས་ང་སོགས་ལོ་དེ་ནས་དང་པོའི་ཆུ་ལ་ཆུ་བྱུང་ནས་ད་ལྟ་བས་ཆུ་བྱེད་དགོས་གསུངས་པའི་གསུངས་པ་ཞིག་ཡོད་རེད་བ། དེ་ཡང་ཀ་ལི་ཁ་བུ་ཞེ་དྲག་རེད། ཆུ་བྱེད་དགོས་གསུངས་པའི་གསུངས་པ་ཡོད་པ་ཁོ་རང་རང་ཡང་དཀོན་པོ་ཞེ་དྲག་རེད། ཚེ་སྔ་མ་བས་ཚོགས་མང་པོ་ཞིག་བསགས་གནང་བ་དང་ཆུ་བྱེད་འདོད་ཀྱི་བློ་བཙོང་ཡང་བྱེད་ཀྱི་ཁ་བུ་ཞེ་དྲག་ཡོད་རེད། ཟས་གོས་གནོད་མཐུན་གྱི་མཐའ་དག་ཚོམས་སོས། ཟ་ཡས་དང། གོན་ཡས་དང། ནོར་དང་ལོངས་སྤྱོད་ཚང་མ་ཐམས་ཅད་ཡེ་ནས་མཐའ་དག་ང་རང་ཚོ་ཚོགས་འདུ་ཡོད་རེད། ཡང་ག་ཤི་ག་ཤི་སྤུ་གུ་དེ་ཚོ་སོང་དུས་ཡོད་ཆོག། ཚང་ཚོ་གྲོགས་པོས་ལྟོགས་ཀྱི་འདུག། ཚོགས་ཚོ་ཁ་ཡི་གང་གི་འདུག། ཚོགས་ཚོ་ཡེ་ནས་བྱ་ཐང་ཡ་མི་འདུག་ཚོགས་ཚོ་པ་ཡི་ཟ་ཡ་མི་འདུག་སོང་ཚོ་རྣམས་དྲན་གི་རེད་དྲན། ང་རང་ཚོ་ཆོས་བྱེད་པ་ལ་ཐོན་སྐྱེད་ཡོངས་སུ་འཛུགས་པ་ང་ཚོ་ཚོགས་འདུ་ཡོད། འདི་ཚོའི་མི་ལ་རག་པ་ཡིན་ན་ཡེ་ནས་གཟའ་ཕུད་ཀྱང་ཆུ་འཐུང་གྱི་ནས་ཞོར་ནས་ཆོས་བྱེད་པར་བ། གཟའ་ཕུད་ཐོབ་པ་ཅི་མ་རྡོ་འཐུང་ཡ་ཡོད་མ་རེད།

མེད་བདག་གིས་ནི་དེ་ལྟ་བུ་ནི་བཅོ་བརྒྱད་ཚང་སྡོད་མཁན་དེ། རྨི་ལམ་རྨིས་པ་མིན་ནམ་སོ་སོ་ནས་ཀྱང་རང་གིས་རང་དགའ་བ་སྒོམ་ཡ་འདྲ་ཅིག་རེད་དེ། དེ་སྔོན་བསགས་དགེ་བའི་རྒྱ་མཚོའི་མཐུས་ཟེར་ཏེ། སྔོན་བསགས་པའི་ནི་དགེ་བའི་གྱི་རྒྱ་མཚོ། དེ་ཡི་མཐུ་ལ་དེ་ནི་བྱུང་བ་རེད་ཟེར། དེ་ཚོ་ནི་ཆོས་བཅོ་བརྒྱད་པོ་དེ་དག་ལས་བྱུང་བ་མ་ཡིན་པ། སྣ་ཁ་རེ་རེ་ལ་ཡང་རྒྱུའི་དགེ་བ་ཅིག་བྱས་ནས་འགྲུབ་དགོས་མཁན་རྐྱང་རྐྱང་རེད། དགེ་བ་མང་པོ་བསགས་དགོས་མཁན་གྱི་ཆོས་ཅིག་མ་གཏོགས་ནས་ད་ག་ཟེར་རྒྱུ་བསགས་ནས་གང་ཟེར་ཞིང་ལས་བྱེད་པའི་གཟི་བདག་རྣམས་ཀྱིས་ནི་དཀའ་ལས་བརྒྱབ་ནས་ཡོང་ཡ་དེ་འདྲ་མ་ཡིན་པར་ཆོས་སྤྱོད་ཅིག་བྱས་ནས་འགྲུབ་དགོས་མཁན་བཅོ་བརྒྱད་ཐོབ་པ་ཅིག་ང་རང་ཚོ་ད་རེས་ཚང་ནས་བྱུང་པ་དེ་ཡིན་ན་རྨི་ལམ་རྨིས་པ་ལས་ཀྱང་དཔེ་ཧ་ལས་དགོས་ཡ་འདྲ་ཅིག་མི་སྲིད་པ་ཙམ་གྱིས་ང་རང་ཚོ་ལ་རྙེད་པ་རེད་ད། ཨོ་དེ་རྒྱ་མཚོའི་མཐུས་ཟེར་དེ་རེད་དེ་དལ་འབྱོར་དོན་ཆེ་བ་བསམ་པ་ནི་ཟེར་ད་ལྟ་དེ་དལ་འབྱོར་ངོས་བཟུང་བ་ཟེར་ད་དོན་ཆེ་བ་བསམ་པ་ཟེར། དེས་དལ་འབྱོར་ཚང་བའི་ལུས་དེ་ནི་ཞིང་སྟོང་གསུམ་ནོར་བུ་རིན་པོ་ཆེས་ཡོངས་བཀང་བ་ཐོབ་པའི་དཔེ་ཡིས་ཀྱང། ཆེས་མཚོན་དུ་མེད་པའི་དོན་ཆེ་སྟེ། ཞིང་སྟོང་གསུམ་གྱི་སྟོང་ཆེན་པོ་འཇིག་རྟེན་གྱི་ཁམས་སུ་ཡིན་ཏེ། ནོར་བུ་གིས་བཀང་སྟེ་སྐད་དེ་ཨ་ནི་དཔེ་སྲིད་པ་ཅིག་རེད། དེ་ལྟ་བུ་དལ་འབྱོར་གྱི་མི་ལུས་ཐོབ་པ་དེ་ཨ་ནི་དེ་ལས་ལྷག་ཟེར་གྱི་ནི་དཔེ་མི་སྲིད་པ་ཅིག་ད་རེས་རྙེད་པ་རེད། དུས་གནས་སྐབས་མངོན་མཐོ་ལྷ་དང་མིའི། དཔལ་ཕུན་སུམ་ཚོགས་པ་ཅི་འདོད་ཀྱང་གང་བསམ་པ་བཞིན་དུ་རྟེན་བཟང་འདིས། ཚེགས་དཀའ་བ་མེད་པར་འགྲུབ་པར་ནུས། ཨ་ཁོ་དོན་ཆེན་པོ་ཡིན་ཟེར་ཡས་དེ་ག་རེ་རེད། གནས་སྐབས་ཀྱི་དོན་དང་མཐར་ཐུག་གི་དོན་ཚང་མ་དང་བཅས་བསམ་པ་བཞིན་དུ་འགྲུབ་ཐུབ་ཀྱི་རེད། སོ་སོས་བྱས་པ་ཡིན་ན་སྒང་ག་འགྲུབ་ཐུབ་ཀྱི་རེད། འགྲུབ་ཐུབ་ཡས་དེ་ནི་རྟེན་དེ་ལས་མ་གཏོགས་ཁྱོན་ནས་ཡོད་མ་རེད། དེ་ལས་ཡང་ནི་དཀའ་བ་མང་པོ་སྤྱད་མི་དགོས་པ་བྱས་ནས། ལས་སླ་པོ་བྱས་ནས་འགྲུབ་ཐུབ་ཀྱི་རེད་གསུངས་པ་རེད་ཚེགས་དཀའ་བ་མེད་པར་འགྲུབ་པར་ནུས་ཟེར་ཏེ། གསེར་མངོན་མཐོ་ཙོང་པུ་མ་སེར་པ། པད་ཉི་ལི་གོ་ཕོ་འབྲུ་བྱེད་ཅིང། སྟེང་སྣང་མེ་ཡོན་ཏན་རྒྱས་འགྲེལ་ཞིག། ཐོག་འདོད་ཀྱང་བསྟན་ཏེ་བདེ་ལ་ནོས། དེ་འདྲ་བའི་སྣང་མེ་ཡོན་ཏན་རྒྱས་འགྲེལ་གྱི་བསྟན་བསྲིང་དེ་རྩ་ཆེན་པོ་ཞེ་དྲག་རེད། མེ་ལུས་ལས་ཀྱང་སྣང་མེ་ཡོན་ཏན་རྒྱས་འགྲེལ་གྱི་མེ་ལུས་ཟེར་མཁན་དེ་རྩ་ཆེ་རེད། ང་ཚོ་ལོ་ཆུང་འགྲོ་ལ་མཚན་ཉིད་མཚུངས་བ་དེ་མ་རྙེད་པར་དུ་ས་ཁྱོད་མི་འོང་བ།

གནས་མ་དག་སྣོད་བཅུད་ལས་འདས་པ། ཞིང་བདེ་ལེགས་ཡོད་པ་དགའ་ལྡན་སོགས། ཡོངས་དག་པའི་ཞིང་ཁམས་གང་ཞིག་ཏུ། འགྲོ་འདོད་པར་གྱུར་ཀྱང་དེ་ཡིས་ནུས། ད་ལྟ་ང་རང་ཚོའི་འཇིག་རྟེན་གྱི་ཁམས་མ་དག་པ། དེ་ལས་ལྷག་ཟེར་བྱས་ན་དག་པའི་ཞིང་ཁམས། དེ་ནས་དགའ་ལྡན་ཡིད་དགའ་ཆོས་འཛིན་ཟེར། བདེ་བ་ཅན་གྱི་ཞིང་ཁམས་ཟེར་རམ་ད། གནས་དག་པ་མཁའ་སྤྱོད་ཟེར་རམ་ད། བྱང་ཤམ་བྷ་ལ་ཟེར་རམ། དེ་ཚོ་དྲངས་ཏེ་ང་རང་ཚོ་སྡུག་བསྔལ་དེ་མྱོང་དགོས་མ་རུང་བ། སྐྱེས་ཙམ་ཉིད་ནས། དག་པའི་ངང་ཞིང་དག་པ་འཁོར་དག་པ། ཨོ་དེ་འདྲ་རྐྱང་རྐྱང་ཡོད་ས་དེ་འདྲ་གྱིས་ནི་གཞན་གྱིས་ཅི་དགོས་སོང་ན་ང་རང་ཚོ་ལུས་རྩལ་དེའི་ཐད་དུ་འགྲུལ་ཐུབ་པོ་རེད། ལུས་རྩལ་དེའི་ཐད་དུ་འགྲུལ་གྱིས་ནི་འགྲུལ་ཐུབ་པོ་རེད། བདེ་པ་ཡག་པོ་ཅིག་བཞག། ཚོགས་ཡག་པོ་ཅིག་བསགས་ཨ་ནི་ཤི་ཁ་ལ་ཁ་ལ་སྤོ་བ་སྣོན་རྒྱུ་ཙམ་གྱིས་བྱས་ཅི་ནས་ཨ་ནི། སྟོང་ངམ་ཡང་དག་འབྱུང་བའི་མདོ་སྔགས་ཀྱི་དག་པས་གཞན་དུ་འགྲུབ་པར་བྱིན་གྱིས་རློབས་ཟེར་དེ་འདྲ་གྱིས་བྱེད་ཐུབ་པ་ཡིན་ན་ཨ་ནི་དག་བྱེད་དུ་ཅི་བྱེད་པ་རེད་དེ་རུ་བ་དག་བྱེད་དུ་ཅི་བྱེད་པ་རེད།

སྲིད་སྤྱི་ལུས་སྤྱི་ལ་སངས་རྒྱས་ཀྱི་གོ་འཕོ་མཐོང་ཆོས་མང་པོ་ཡོད་རེད་བ། སྒོ་སྒོ་ཁོང་ཁྲོ་བསྡད་པའི་རྟེན་དེ་ནི། རྒྱུད་བླ་ན་མེད་པའི་བླ་མའི་རྣལ་འབྱོར་ལ་བརྟེན་ན། ཆོས་སྐུ་གཉིས་ཟུང་འཇུག་ས་དེ་ཉིད་དུ་ཚིག་དོན་དེ་ལ་ཐོབ་པར་ནུས་སོ། ང་རང་ཚོ་འཛམ་བུ་ལས་པའི་སྔ་ཕྱི་ཁོང་ཁྲོ་བསྡད་ཟིན་དེ་རེད། སྔ་ཕྱི་ཁོང་ཁྲོ་དང་བསྡད་པ་ཟིན་དེ་ང་རང་ཚོ་ལུས་བསྡད་དེ་རེད། ལ། སྲིད་སྤྱི་ལུས་སྤྱི་ལ་སངས་རྒྱས་ཀྱི་གོ་འཕོ་མཐོ་བར་བྱེད་པ་ལ

བདེ་བ་ཅན་གྱི་ཞིང་ཁམས་ན་བསྐལ་པ་མང་པོའི་བར་དུ་ཚོགས་རྫོགས་ས་འགོར་མ་གཏོགས་སངས་རྒྱས་ཀྱི་གོ་འཕང་མགྱོགས་པོ་ཐོབ་པའི་ནུས་པ་དེ་ཡོད་མ་རེད། དེ་འདྲ་ཡིན་ཙང་བྱང་ཆུབ་སེམས་དཔའ་ཚོ་གིས་ང་ཚོ་གི་ལུས་རྟེན་དེ་ལ་སྨོན་གྱི་ཡོད་རེད། སྨོན་ལམ་རྒྱག་ཡས་ཀྱི་རྟེན་དེ་རེད། ས་ང་ལ་ཚ་དེ་ལྟ་བུ་ནི་སྨོན་ལམ་རྒྱག་ས་ཡོད་དེ་ང་ཚོ་ལུས་རྟེན་དེ་ཉིད་དུ་ཡོད་རེད་བ། མངལ་སྐྱེས་ཁམས་དྲུག་ལྡན་ཟེར་མཁན་དེ་རྩ་ཆེན་པོ་ཞེ་དྲག་རེད། མངལ་སྐྱེས་ཡིན་པ། རྫུས་སྐྱེས་མ་ཡིན་པ་མངལ་སྐྱེས་ཡིན་པ། སྐྱེ་གནས་བཞི་ཡོད་རེད་པ་སྐྱེ་གནས་བཞི་ཡིན་ན་ད་མངལ་སྐྱེས་ཡིན་པ། དེས་ན་ཁམས་དྲུག་ལྡན་ཟེར་དེ་ས་ཆུ་མེ་རླུང་བཞི་ཞེས་བྱ། དེ་སྒང་ལ་རྩ་དང་ཐིག་ལེ་ཟེར། འོ་དེ་ཡོད་པ་ཡིན་ན་དེ་ནི་མངལ་སྐྱེས་ཁམས་དྲུག་ལྡན་ཞིག་རེད། དེ་མེད་པ་ཡིན་ན། དེ་ཁམས་དྲུག་པོ་དེ་མ་ཚང་བ་ཡིན་ན། གསང་སྔགས་བླ་མེད་ཀྱི་ལམ་ལ་བརྟེན་ནས། ཚེ་གཅིག་ལུས་གཅིག་ལ་སངས་རྒྱས་ཡས་དེ་རྩ་བ་ནས་ཡོད་མ་རེད། གསང་སྔགས་བླ་མེད་ལམ་ལ་བརྟེན་ནས་དེ་ལྟ་བུ་གོ་འཕང་འགྲུབ་ཡས་དེ་ཁྱོན་ནས་ཡོད་མ་རེད། ཨཱ་ཏི། དོན་དེ་ཕྱིར་བསྟན་བཅོས་བསྟན་བཟང་འདི། དོན་གནས་ཀ་དག་ཏུ་གང་ལྟོས་ཀྱང། དོན་བཤད་དུ་ཆེས་ཆེར་བགྱི་ལ་མེད། དེ་ཡེ་ཤེས་ནོར་ལས་ཆེས་ལྷག་གསུངས། དེ་བས་དེ་འདི་ཡེ་ཤེས་ནོར་ལས་ལྷག་ཟེར་གསུངས་དང། ཨཱ་ཏི་ལས་གསུངས་ཁོག་རེ་བྱ། དེ་དེ་འདྲ་ངེས་པར་བརྗོད་དཀའ་གསུངས། ལུང་མཐོ་རུ་འཐག་པར་མི་འགྲོ་བར། ལས་འབྲས་མེད་ཚིག་དེ་ལ་བཤད་པ། དེ་ལེགས་པར་གསུངས་ན་སྙོམས་པ་ཡིས། དེ་ལྟ་བུའི་རང་གི་ནོར་བུ་ཡིད་བཞིན་གྱི་ནོར་བུ་འབུམ་ཕྲག་ལས་ལྷག་པའི་ལུས་རྟེན་དེ་ལྟ་བུ་རྙེད་པ་དེ་མཐོ་རིས་དང་ཐར་པའི་གྱི་ལམ་དེ་བཞིན་ཕྱིར་མ་འགྲོ་བར་བྱས་ནས་ཚེ་འདི་ཉིད་ཀྱི་ཚེ་འདི་སྣང་གི་བྱ་བ་ཅལ་ཅོལ་སྣ་དགུ་ཁོ་ནས་འདས་པ་དེས་ན་དེ་ལས་སྨྱོན་པ་ཅིག་ད་ག་པར་ཡོད་རེད་ཟེར་སྨྱོན་པ་ཡི་ནང་ནས་སྨྱོན་པ་དེ་རེད། ཁྲིམས་དོན་གཉིས་ཅི་འདོད་སྒྲུབ་ཆོག་པ། སྦྱོར་ལ་འོག་སྒྲུབ་པར་མི་བྱེད་པ། གཞན་ནོངས་པ་སླད་དུ་སླད་གྱུར་ནས། ནོར་ཡིད་བཞིན་མི་སླད་བར་དུ་མཚུངས་ཟེར།

ཐོག་ཏུ་སོང་བས་དེ་ཡི་ས་ནི་དོན་བརྒྱུད་ལ་སྙིང་པོ་ལས་ཟེར་ཏེ་དེ་ཡིན་པ་རེད། ད་དོན་བརྒྱུད་གཉིས་ཀ་བ་གསུམ་བར་ཟིན་ཏེ་དེ་ལྟ་བུ་ནི། དོན་བརྒྱུད་ཀྱི་མི་ལུས་ཟིན་ཏེ་ལས་སླ་པོ་ཅིག་སྙིང་རྗེ་རུ་བས་ཟེར་ན་གཉིས་ཡིན་མ་རེད། ཁོ་བརྒྱུད་མང་པོ་ཅིག་འགྲོ་དགོས་ན་མ་གཏོགས་བརྒྱུད་མང་པོ་མ་འགྲོ་ན་གཉིས་ཡིན་མ་རེད། ཧོ་དེ་ཡི་གསུང་ཡང་དེ་ལས་དཀའ་བ་སྲིད་པ་ནི་ཟེར་ཏེ་དེ་འདྲ་ཐོབ་པར་བརྗོད་པ་ཡང། སྔར་གྲུམ་པོ་ཞ་བོ་རྐྱང་ཞོན་བཞིན། དུས་ད་རེས་ཁོ་ན་མ་གཏོགས་པ། སླར་ཡང་ཡང་ཐོབ་པར་མི་འགྱུར་ཏེ་སྤྱིར་བདེ་འགྲོ་ཙམ་ཞིག་ཐོབ་པ་ལའང་རྒྱུ་དགེ་བ་སྣ་རེ་བསགས་དགོས་ན་སེམས་དགེ་བློ་སྐྱེས་པའང་དཀའ་བ་ན། རྟེན་བདེ་འགྲོ་ཐོབ་པའང་ཤིན་ཏུ་དཀའ་ཟེར། འོ་དེ་ལྟ་བུ་ནི་དལ་འབྱོར་གྱི་མི་ལུས་ཐོབ་པ་དེ་ནི་ཧ་ཅང་དཀའ་བོ་རེད། བདེ་འགྲོ་ཙམ་གྱི་གོ་འཕང་ཐོབ་པ་དེ་ལས་ང་རང་ཚོ། ཚུལ་ཁྲིམས་རྣམ་པར་དག་པ་གཞི་བཟུང་བ་ཅིག་དགོས་པ་རེད། བདེ་འགྲོ་ཙམ་ཡིན་ཏེ་ངོ་ཐོག་ལྷ་མིན་གྱི་གོ་འཕང་ཐོབ་པ་ལྷ་ཡི་ལུས་རྟེན་དང་མི་ཡི་ལུས་རྟེན་དེ་འདྲ་གང་ག་ཟེར་གྱི་རེད་པ། དེ་ཙམ་ལ་ཡང་ནི་ཚུལ་ཁྲིམས་རྣམ་པར་དག་པ་བསྲུང་དགོས་ཀྱི་ཡོད་ན་དལ་འབྱོར་གྱི་མི་ལུས་ཐོབ་པ་ལ་ད་དེ་བས་ཀྱང་ནི་རྒྱ་ཆེན་པོ་ཚུལ་ཁྲིམས་རྣམ་པར་དག་པ་གཞི་བཟུང། སྦྱིན་སོགས་དྲུག་གིས་གྲོགས་བྱས་དེ་འདྲ་དགོས་རེད་པ། ཨ་དེ་འདྲ་ཡིན་ཙང་ཧ་ཅང་ནི་ཁག་པོ་ཞེ་དྲག་རེད་ཟེར་གྱིས་ཐོབ་ཁག་པོ་ཞེ་པོ་རེད་གསུངས་པ་རེད། དེ་ཡང་ནི། སྔར་གྲུམ་པོ། གྲུམ་པོ་ཞ་བོ་རྐྱང་ཞོན་བཞིན་ཟེར། གྲུམ་པོ་ཞ་བོ་ཟེར་དེ་རྐང་པ་མེད་འདི་གི་ཅེས་ནི། ཅོ། ཅི་ཡོད་ཡིན་པ་རེད། མེད་ཅི་ཡོད་ཡིན་པ་རེད་ད་སྐྱོ་ལ་ཅི། རྐང་པ་ཞ་རེ་ཡི་གེ། ད་དེ་འདྲ་ཅི་ཡོད་ཡིན་པ་རེད། དེ་བྱས་དེ་ཁོ་ལ་སྔ་མ་ང་ཚོ་བོད་ལ་རྐྱང་ཟེར་དེ་ཞེ་དྲག་ཡོང་གི་འདུག་པ་ནོང་སོང་སོགས་ལས་ཡོང་གི་བ་རེད་ད་རེ་ཟེར་སྔ་མ་ཡིན་ན་ང་ཚོ་ནོར་བུ་གླིང་ཁ་ལས་རྐྱང་ཟེར་དེ་ཞེ་དྲག་ཡོང་བ་ཁྱེད་ཚོ་རྙིང་པ་གོ། ད་ད་ལྟ་བྱང་ནང་ལའི་རྐྱང་རྩ་ནས་མི་འདུག་ཟེར་འདུག་སྔ་མ་ང་ཚོ་ལྷ་ས་དེ་པ་ལས་ཡོང་གི་བ་རེད་ལྷག་པར་དུ་བྱང་ཕྱོགས་ལས་དེ་ད་རྐྱང་གིས་ཁེངས་སྡོད་གི་བ་རེད། ནང་ལོ་པའི་རྩ་ཟ་ཁ་ཡོང། སེམས་ཅན་དང་མཉམ་འདུག་ཀྱི་རྩ་ཟ་ཁ་ཡོང་དེ་འདྲ་ཡོང་གི་མི་རེད། ཡང་ན་ཡང་ཞྭ་འོད་ཀྱི་མི་ཡོད་པ་ཁྱད་ཞྭ་འོད་དེ་ཚན་པོ་དེ་འདྲ་ཞིག་ཡོད་མེད་མི་ཚང་གཅིག་ལ་ཚན་པོ་བརྒྱ་ཁ་དྲུང་ནས་ཐོག་ཁ་དེ་ཉལ་དེ་ནས་ཐོག་ཁ་དེ་ཉལ་ས་དེ་ཧ་མ་ཡིན་ན་ཁང་པ་དེ་ཐོག་ཆ་ཐོག་ཆ་གཅིག་ལས་ཡོད་མ་རེད་བ་འོག་ལ་སེམས་ཅན་སྐྱོ་ས་བྱས་དེ་ཐོག་ཁ་ལ་པང་ལེབ་དང་ཨ་ཟེར་དང་སྐྱང་འདྲ་དེ་འདྲ་བཏིང་སྟེ་ཉལ་དེ་གི་མི་རེད། དེ་ཉལ་དེ་དེ་དགོང་དག་སྤྱང་གིས་ཁ་ཁ་ཅིག་བྱས་ནས་སེམས་ཅན་གྱི་རྩ་ཟ་ཁ་ཡོང། བྱ་བོ་དེ་ནི་འབྲི་ལོ་ཆུ་རྒྱལ་དུ་ཀུ་ལུ་མཱ་བཟའ་བརྐྱང་ཀ་ལི་བཟའ། དེའི་བརྐྱང་ཀ་བཟའ་ཡི་བཟའ་འཁོར་བཞི་དང་བཅས་ཀྱི་ནི་ལང་བཟའ་བརྐྱང་དུ་བརྒྱུད་པའི་ཕ་བརྒྱུད། བརྐྱང་དེ་སོང་སྟེ་ཀུ་ལུ་ཁོ་བཟའ་ཁའི་སྤྱན་གཟིགས་ཀྱི་ལས་བྱ་སོང་ཟེར་རམ་ཅི་བཞི་དང་བཅས་ཀྱི་ནི་ཕ་བཟའ་བརྒྱད་ཀྱི་ནི་བཟའ་བ་ཀ་བཟའ་ཁྱེད་ཀྱི་ནི། མི་དེ་ཡིན་ན་ཁོ་བཞི་དང་བཅས་ནས་ཁོ་གཡོག་པོ་རུ་སོང་ཟེར་རམ་ཅི་ནི། ལག་པ་གཉིས་པོ་དེ་གཡག་པོ་ཅིག་མཐོང་བྱུང་ནས་ཁོ་སྐོམ་པ་ཡོད་མོ་རུ་བ་སྐོམ་པ་བྱ་ར་རི་དུས་རུ་བ། མ་བཟའ་བ་ཡིན་ན་ཡར་ལངས་ཐུབ་མོ་རུ་བ།

བཟོད་པ་གྱི་མི་མཐུན་ཕྱོགས་ཁོང་ཁྲོ་ཟིན་ཏེ་ང་ཚོ་ལས་ལྡོང་བ། བརྩོན་འགྲུས་ཀྱི་མི་མཐུན་ཕྱོགས་ལེ་ལོ་ག་ཟེ་དོ། དེ་ནས་བསམ་གཏན་གྱི་མི་མཐུན་ཕྱོགས་རྣམ་གཡེང་ཤེས་རབ་ཀྱི་མི་མཐུན་ཕྱོགས་ཤེས་འཆལ། འོ་དེ་དག་ཚང་མ་ཐམས་ཅད་པའི་དགའ་མཐའ་སྤྱོད་འཇུག་ཀྱི་ཆ་དེ་ཡོད་ས། རྒྱུ་དེ་དག་མེད་པ་ཡིན་ན་འབྲས་བུ་དལ་འབྱོར་གྱི་མི་ལུས་གང་འདྲ་ཞིག་ཐོབ་དགོས། ཐོབ་ཐུབ་ཡས་རྒྱུ་ནི་ཡོད་མ་རེད་བ། དེའི་དལ་འབྱོར་ཚང་བའང་ཅི་མི་དཀོན་ཟེར་དེ་རེད། རྒྱ་གལ་ཏེ་དལ་འབྱོར་ཐོབ་པའི་རྒྱུ། བཀོད་མ་ཚོགས་མེད་པར་འགྲོ་ཟེར་ཡང་རྒྱུད་ཁོང་ཁྲོ་ལོག་ལྟ་ཆོས་སྤོང་སོགས། དེའི་འཇོམས་བྱེད་རྐྱེན་ནི་ཤིན་ཏུ་མང་ཟེར། དལ་འབྱོར་གྱི་མི་ལུས་ཐོབ་པའི་རྒྱུ་ཡོངས་སུ་གྲུབ་པ་གང་ག་ཚང་ཚར་ན་ཡང་ད་ལྟ་ཨ་ནི་ཁོང་ཁྲོ་ལོག་ལྟ་ཆོས་སྤོང་གི་ལས་དེ་འདྲ་བསགས་བསགས་ན་སྐད་ཅིག་སྐད་ཅིག་གིས་འཇོམས་བྱས་ནས་ནི་མེད་པར་ཆགས་འགྲོ་བ། ང་རང་ཚོ་ཞིང་པ་ཡིན་ན་ནས་དང་ཆུ་དང་ས་དང་ལུད་དང་དྲོད་དང་གང་ག་ཚང་ནས་འབྲས་བུ་སྐྱེ་ཆོག་ཆོག་བཟོས་བཞག་སྟེ། ཨ་ནི་ས་ཞིང་དེ་བ་ཅི་ལ་ཡ་ནི་འབྲས་བུ་སྐྱེ་མ་ཐུབ་པར་ཆུས་ཁྱེར་སོང་ན། ཨ་ཁོ་ཚར་རུ་བ་ག་གེ་ཡ་མ་ཁོ་དཀའ་ལས་རྒྱབ་ཚད་གང་ཕར་ལ་འགྲོ་ཚར་རུ་བ་ས་ཞིང་ཆུས་ཁྱེར་སོང་ན། ནས་དང་ས་དང་ཞིང་དང་ཆུ་དང་ལུད་གང་ག་ཚང་བསྡད་ཡོད་རེད་ཁོ་འབྲས་བུ་སྐྱེ་ཆོག་ཆོག་མ་ཚང་བ་མེད་པར་འགྲོ་ཚར་རེད་འགལ་རྐྱེན་སྟོབས་ལྡན་ཅིག་གིས་ཟད་བྱས་ནས་ཁོ་ཡ་ནི་མེད་པ་ཆགས་འགྲོ་ཡ།

བློ་གིས་བསགས་པའི་ལས་ཀྱི་སྟོབས་ཆུང་ངོ་ཟེར། སེམས་ཉོན་མོངས་པ་དེ་ཧ་ཅང་ནི་ང་ཚོ་སྟོབས་ཆེན་པོ་རེད། དགེ་བ་ལེགས་པར་སྤྱད་པ་དེ་ཡིན་ན་ཧ་ཅང་སྟོབས་ཆུང་ཆུང་ཅིག་མ་གཏོགས་ཡོད་མ་རེད། དེ་སྔོན་དུ་གོམས་པའི་ཉེས་པ་གྱིས་ཟེར། ང་ཚོ་ལ་ཉོན་མོངས་པ་སྟོབས་ཆེན་པོ་ཡོད་རེད། སྡིག་པ་མི་དགེ་བ་ཡང་མང་པོ་ཡོད་རེད། དལ་འབྱོར་གྱི་མི་ལུས་ཐོབ་པའི་དགེ། ལས་ཅིག་བསགས་པའི་དབང་དུ་བཏང་ན་ཡང་ལས་དེ་ཡིན་ན་ཧ་ཅང་ནི་སྟོབས་ཆུང་ཆུང་རེད། སྡིག་པ་མི་དགེ་བའི་ལས་དེ་ཡིན་ན་སྟོབས་ཆེན་པོ་ཞེ་དྲག་རེད། སྡིག་པ་སྟོབས་ཆེན་ཤིན་ཏུ་མི་བཟད་པ་ཟེར་འདུག་བ། དེ་ཡིན་ཙང་སྡིག་པ་དེ་ཡིན་ན་སྟོབས་ཆེན་པོ་ཞེ་དྲག་ཡོད་རོ་བ། དེ་ཡིན་ཙང་མི་སྟོབས་ཆེན་པོ་ཅིག་དང་མི་སྟོབས་ཆུང་ཆུང་ཅིག་རྒྱ་འདྲེ་རྒྱབ་པ་ཡིན་ན་སྟོབས་ཆེན་པོ་དེ་ཁེ་རག་རྒྱུ་ཡིན་པ་ཐག་ཆོད་རོ་བ། ཙང་ནི་ང་རང་ཚོ་དགེ་བ་དེ་ཡིན་ན། སྔར་གྱི་བླ་མ་ཚོ་གསུངས་ནོ་ཡིད་ཆེས་ནི་སྤྲང་པོ་གི་ལྕགས་ལ་ལས་བཏགས་ཏེ་བྱིས་པ་རེད། སྤྲང་པོའི་ལྕགས་ལ་ལས་བཏགས་ཏེ་ཀ་དོག་ལོ་ཡིན་ན་གླེན་པ་རྒྱོ་དེ་ཁྱེད། ཕག་པ་ཡིན་ན་ཕག་པ་ཆགས་རྒྱོ་ཁྱེད། ཁ་རྒྱོ་ཡིན་ན་ཁ་རྒྱོ་ཆགས་རྒྱོ་ཁྱེད།

ཡོད་པ་དེ་ཡང་ནི་གཏན་ཚིགས་ཀྱིས་མ་གཏོགས་མེད་པར་བཤད། དེ་ཡང་ཆ་སྦྱོར་དངོས་མཇུག་གསུམ་ཚང་མ་སྐྱོན་བརྗོད་བྱ་དགོས་ཟེར། དེ་རེད་དམ་མི་འདུག་བརྟག་དེ་ང་ཚོ་དགའ་ལྡན་ལྷ་བརྒྱ་མ་ཚར་གཅིག་འདོན་ཚེ་རིང་ལ་སེམས་ནས་མི་དྲན་དགུ་དྲན་ག་ཚོད་དྲན་གྱི་འདུག་སེམས་ནི་ག་བ་ག་བར་སླེབས་ཀྱི་འདུག་ཨང། སེམས་རྩེ་གཅིག་ཏུ་གྱུར་ནས་གནས་ཐུབ་ཡག་གཅིག་ནི་མི་འདུག་ཨང། དེ་ནི་དགེ་བ་དེ་སྟོབས་ཆེན་པོ་ཡོང་གི་རེད་ཡོང་གི་མ་རེད་རྩ་ནས་ཡོང་གི་མ་རེད་བ་ཀོ།

སྡིག་པ་མི་དགེ་བ་ཡིན་ན་རྒྱུ་ཀུན་སློང་དེ་སྟོབས་ཆེན་པོ་ཡོད་རེད། སྦྱོར་བ་དེ་སྟོབས་ཆེན་པོ་ཡོད་རེད། མཐར་ཐུག་དེ་སྟོབས་ཆེན་པོ་ཡོད་རེད། གང་ག་སྦྱོར་དངོས་མཇུག་གསུམ་ཚང་བ་དེ་ལྟ་བུ་ཤ་སྟག་རེད་དེ། དེ་ཡིན་ཙང་དེ་འདྲ་ཡིན་ཙང་ཨ་ནི་ང་རང་ཚོ་འབྲས་བུ་འཕེལ་བ་ལ་མཆོག་ཏུ་གྱུར་པ་དེ་ཡིན་ན་སྡིག་པ་མི་དགེ་བའི་དེ་ལ་ཡོད་རེད། དགེ་བའི་ལས་དེ་ལ་དེ་ལྟ་བུའི་ནུས་པ་དེ་ཡོད་མ་རེད། ཨོ་དེ་འདྲ་ཡིན་ཙང་ཨ་ནི་སྔོན་དུ་ག་རེ་སྨིན་གྱི་རེད་ཟེར་ན་ཨ་ནི། དེ་བཅོམ་ལྡན་འདས་ཀྱིས་གསུངས་ཡོད་རེད་བ། སྔོན་བྱས་གང་ཡིན་དེ་དག་ལས་སྔ་མ་སྔ་མ་རྣམ་སྨིན་འགྱུར། ཇི་ལྟར་དགེ་བ་དང་མི་དགེ་བ་གཉིས་པོ་དེ་སྔ་མ་བྱས་པ་ཡིན་ན་སྔ་མ་དེ་སྔོན་ལ་སྨིན་གྱི་རེད། སྟོབས་སུ་ཆེ་བ་ཡིན་ན་དེ་སྔོན་ལ་སྨིན་གྱི་རེད། གང་ལ་གོམས་པ་ཆེ་བ་དེ་སྔོན་ལ་སྨིན་གྱི་རེད། དེ་བཅོམ་ལྡན་འདས་ཀྱིས་གསུངས་པ་རེད་བ་ལས་ཀྱི་འཁོར་བ་ལྕི་གང་དང་ཉེ་བ་གང་དང་གོམས་པ་གང། སྔོན་བྱས་གང་ཡིན་དེ་དག་ལས་སྔ་མ་སྔ་མ་རྣམ་སྨིན་འགྱུར། འབྲས་བུ་སྨིན་དུས་ཁོ་ལ་སྔ་མ་དེ་སྔོན་ལ་སྨིན་གྱི་རེད་སྟོབས་ཆེ་བ་དེ་སྔོན་ལ་མི་དགེ་རེད་གོང་པར་འཆི་བ་དེ་སྔོན་ལ་སྨིན་གྱི་རེད་སྟོབས་ཆུང་བ་དེ་ཡིན་ན་རྗེས་ལ། རྗེས་ལ་མ་གཏོགས་སྨིན་ཐུབ་ཀྱི་མ་རེད། ཨ། དེ་འདྲ་ཡིན་ཙང་ང་ཚོ་ནི་སྡིག་པ་མི་དགེ་སྔོན་ལ་སྨིན་གྱི་ཡིན་པ་ཐག་ཆོད་འདུག་བ། དེ་བྱས་པ་ཡིན་ན་ཨ་ནི་ག་བར་འགྲོ་གི་རེད་ཟེར་ན་ངན་སོང་གསུམ་དུ་འགྲོ་གི་མ་གཏོགས་ཡོང་མེད། ཨོ་ཙོ་ཞེས་པའི་ལགས། དེ་ནས། ཕི་ཀར་ས་ཐུབ། ག་བ་ལི་ནི། འདི་སྔོན་དུ་གོམས་པའི་ཉེས་པ་ལྕི་ཟེར་དེ་རེད་བ་རྗེ་རྒྱལ་བའི་བསྟན་པ་རྗེས་བསྟན་ན། དུས་ད་རེས་དགའ་བཙོང།

བདེ་འགྲོ་འགྲོ་བ་དེ་ཡིན་ན་ཕྱག་སེན་གྱི་རྩེ་མོ་ན་ཆགས་པའི་རྡུལ་དུད་དུ་འཁྱིལ་པ་རེད། སངས་རྒྱས་ཀྱིས་གསུངས་པ་རེད། ལ་དེ་སངས་རྒྱས་ཀྱིས་གསུངས་དེ་ཡིན་ན་བསླུ་བ་མེད་པ་རེད། དེ་སོང་དུའང་སྐྱབས་སྟོན་པ་བསླུ་མེད་དྲང་སྲོང་དེས། མར་ངན་སོང་འགྲོ་བ་ས་ཆེན་རྡུལ། ཡར་བདེ་འགྲོ་འགྲོ་བ་ཕྱག་སེན་གྱི། སྟེང་བཞག་པའི་རྡུལ་ཕྲ་མོ་གསུངས་སོང། བཅོམ་ལྡན་འདས་ཀྱིས་དེ་འདྲ་གསུངས་ཡོད་མ་རེད་པས། ཁོ་དམྱལ་བ་ཡི་དྭགས་དུད་འགྲོ་ཡི། གྲངས་མེད་མཐའ་མེད་པ་ལ་ལྟོས་ན། རྟེན་བདེ་འགྲོ་སྤྱོད་པ་ལྷ་མི་ཡི། ལུས་རེ་རེ་གཉིས་གཉིས་ཙམ་དུ་གསུངས་ཟེར། སྤྱིར་ང་ཚོ། མི་དང་དུད་འགྲོ་གཉིས་པོ་དེ་མང་ཉུང་བརྟགས་ཞེ་དྲག་དུད་འགྲོ་ཞེ་དྲག་མང་གི་འདུག་ག་མི་ལ་ལྟོས་ན། མི་ལ་ལྟོས་ཀྱི་ཡོད་ན་ང་ཚོ་ད་ལྟ་ཆུ་གཅིག་ལ་ཆ་བཞག་ཡིན་ན་ཆུ་ག་ལ་ཡང་ནི་སེམས་ཅན་འབུ་སྲིན་ག་ཚོད་ག་ཚོད་ཡོད་རེད། མི་ག་ཚོད་མང་བ་ཡིན་ན་འབུ་སྲིན་དེ་གས་ནི་བརྒྱ་ཆ་སྟོང་ཆ་ཙམ་གྱིས་ལོངས་གི་མ་རེད་བ། དབྱར་ཁ་དུས་ཚོད་ཀྱི་ལ་ཨ་ནི་གླིང་ག་ཆེན་པོ་ལྕང་སེབ་འདྲ་མི་འདྲ་ཆུ་བོ་ཆེན་པོ་འདྲ་མི་འདྲ་ཆུ་རྫིང་བུ་འདྲ་མི་འདྲ་དེ་འདྲ་ཅིག་ལ་འགྲོ་གི་ཡིན་ན་འཛམ་བུ་གླིང་པའི་མི་ལས་མང་ཞིག་ཅིག་འབུ་སྲིན་དེ་འདྲ་ཡོད་རེད་བ། ན་སྟག་འདྲ་མི་ཅིག་ཤེས་སེམས་ཅན་ཅི་འདྲ་མི་ཤེས་པ་ཡིན་ན་དེ་རྣམས་ཧྲ་ཟིག་ཅིག་འབུ་ག་ཚོད་ག་ཚོད་ཡོང་དགོས་དེ་ཚང་མ་ཐམས་ཅད་དུད་འགྲོའི་ལུས་དེ་རེད་བ། ང་ཚོ་མི་མང་ཉུང་དེ་འདྲ་ཅིག་ཡོད་མ་རེད་བ་སྤྱིར་མི་མང་པོ་ཡིན་པ་ཡིན་ན་དུད་འགྲོ་གྱི་ལུས་དེ་ལ་ལྟོས་ཀྱི་ཡིན་ན་མི་དེ་ཉུང་ཉུང་ཉུང་ཉུང་རེད་འཛམ་བུ་གླིང་པའི་མི་གང་ག་ཚོད་གཏོང་གི་ཡིན་ན་ང་ཚོ